ང་གཅེས་ཀྱི་ཤེལ་གྱི་ལུས་འདི་ན་ལུས་རྣམ་མ་སྲིན་མའི་འབྲུ་སིལ་སིལ་གྱི་ཉེན་ཁ། གཉན་བསད་མི་བྱམས་ད་ཕུན་སུམ་འདི་ཚོ་ལུས་ད་རེག་གི། ལས་རིམ་འདི་གི་ནང་ན་ལུས་ངག་གི་ཆེ་ག་ར་ལུས་ར། སེམས་གཙུག་དེ་གཉན་བསད་འདི་ནང་སེ་ཆེ་ག་ར་ལུས་ཞུ་དོ། འདི་སྲིན་མའི་ངག་གི་ཞུ་བོ་ད་ཏུན་འདི་བས་འདི་གི་ཀོ་ལས་ཆེ་གི་ཧ་ཀོ་བོ་ད་ཏུན་འདི་བས་རྣམ་མ་སྲིན་མའི་རང་གི་ཤེལ་གྱི་ལུས་འདི་ན་ལུས་ར་རྣམ་མ་ཆེ། དོན་ད་བོམ་གྱི་ཆེ་ལུས་ཐོང། ཁ་ཆེ་བ་ར། འདི་སྲིན་མའི་གི་ང་གཅེས་ཚུལ་ཕྱེ་སྟག། ང་ཆེ་ཚོད་ཀྱི་ཕྱེད་སྟག་འུ་ལུ་ག་ཅིག་ག་ཅིག་བབས་ཨི་མོ། རི་སེ་སྐབས་ཚོད་ང་ཆེ་གི། དུས་སུ་མེད་གི་ཤིང་ཡི་དུས་ཚོད་ཐུ་བག་དུས་གི་བས་ཕ། དུས་སུ་མེད་གི། རི་ག་ལུ་ཀེ། རི་ག་ལས་ང་ཆེ་གི་བླ་ཁ་ལུ་བག་འཇོ་ཡིན། ཡང་ཕྱི་བར་ང་ཆེ་གི་ཕྱི་ན་ལུ་བག་དུས་འཇོ་ཡིན། དུས་སུ་མེད་གི་ཕྱེད་སྟག་ན་ལུ་ག་ཅིག་ག་ཅིག་བབས་ང། རི་སེ་སྐབས་ཚོད་རྡོ་ཐུ་བོ་དུས་བག་དོ། དུས་སུ་མེད་རྡོ་ལྕམ་ཅིག་མ་དོ་ང་ཆེ་གི། དུས་སུ་མེད་གི་གནམ་ས་ཁྱུའི་ཀོ་ང་ཆེ་གི། དུས་ཕྱེད་སྟག་གི་ཀོ་ལས་བས་ང་ཆེ་གི་ལྟེམ་ཨིན། དེ་ཕྱི་རྟགས་དེའི་ནང་ན་ལོ་ཡུལ་མིག་གི་རུས་ཐོག་དེ་ཚོ་རྣམ་སེམས་འབྲིང་དེ་བས་ཡོད། ཉིན་ཕྱེད། ང་དེ་ཚོ་མེད་གི་ཀླ་ས་ལྔ་ན་ལོ་དེབ་ད་ལོ། ང་དེ་ཚོ་མེད་གི། ཕུར་བོལ་རྩེ་དེ་དེབ་ད་ལོ། དེ་ཨ་ལོ་བུམ་གཅིག་གི། ཁོ་ར་གི་སྐམ་གི་བས་དེ་ཚོ་མེད་ཡལ་མ་གོལ་ཅབ་དེ་གི་བས་འོམ་ད་ལོ། དེ་གོལ་དེ་ངེད་གི་ཕྱི་རྟགས་གོལ་ཕོ་ངེད་ཕྱི་རྟགས་གི་རུས་ཐོག་དེ་ཡུལ་མིག་དེ་ལྕགས་དེ་གོ་ཡི། དེ་ལས་འདི་ལྕགས་འདི་ཀོ་ད་ལོ། ང་རྡོ་རྗེ་སེམས་མེད་འདི་འདི་ལབ་ཡ་ཐུ་རེ་ཐུ་མ་སུབ། ངེད་ཀྱི་ལབ་འདི་ནམ་མ་སེམས་མེད་ཕ་སྤ་རུ་སྤ་མ་སུབ་མ་ལོ་སྤྲི་རུ་སྤྲི་མ་སུབ་གོ་གེ་རུ་གེ་མ་སུབ་ནམ་སེ་སུ་ཅབ་ཅི་ཅབ་ཅི་ཅབ་ཅི་ར་འདུས། དེ་ལས་ཤུ་ལས། གོ་ལས་པའི་ང་འདི་ཡ་ཨི་སྐུ་ན་ལུ་འདུས་འདི་བེའུ་ད་ལོ་ངེད་ཀྱི་ཨ་ཁུ་ད་ཨ་མ་ཧོ་འདི་གི་བེ་ང་སྨན་ཁ་ན་ལུ་ཁི་ཀེའུ་ད་ལོ་ངེད་ཀྱི་རུས་ཏོ་འདི་ལྕགས་འདི་ཀོ་ད་དུ་སེ་མོ་གི་ཧ་ཁོའི།

ཨཱ་ནི་སུ་མེ་གཉན་ཚད་མེད་ལྕམ་མདའ་སྤུན་ཚིམ་དུས་སུ་ང་སུ་མེ་མེ་མ་ལུ་བྱེད་ཀྱི་མནའ་མ་ས་ད་རེ་ན་བ་གི་ཨ་ལུ་དུས་སུ་ལུ་ག་ལྟེ་བའི་རིབ་བཙུག་གོ་ག་འདི་ང་གཅིག་གི་བླ་མ་གོ། འདི་ཨ་ལུ་དུས་སུ་ལུ་ང་གཅིག་གི་ཕ་ཨ་ནུ་བེ་གོ་མ་ར་སེ་ཧེ་ཧེ་འདི་འདི་ང་ཤི་སེ་འདི་ཨ་ལུ་དུས་སུ་གི་བླ་མ། དེ་བས་མེ་མེ་གཉན་ཚད་མེད་ལྕམ་མདའ་སྤུན་ཚིམ་དུས་སུ་མནོ་བསམ་ལས་བཞོད་པའི་སྟངས་ཤིམ་དང་ལུ་རང་གི་བྱ་བྱེད་ད་འདི་ག་ཏི་ལེ་མདའ་བོ་ཡིན་ན། འདི་ང་གཅིག་གི་ཕ་ཐེན་འདི་གི་མེ་མ་ལུ་ད་མ་ང་གཅིག་གི

ད་རེས་བྱེད་ཕམ་སྤུན་ཆ་འདི་ཚུལ་ལ་ཞུགས་འདི་པའི་ཡུལ་བྱེད་ལྟ་ན། མནའ་མ་སེམས་མའི་སུག་བྱ་བེའུ་བདག་མདུན་འདི་པའི་བྱེད་ཀྱི་ཕྱུ་རུ་བེ་རུ་ནི་མ་བེ་རུ་གྲུ་བ་བེ་རུ་མ་གྲུ་བྱེད་ཀྱི་ཨུ་ངུ་འདི་པའི་འདུན་མོ་གོ་འདི་པའི་བདག་ལུ་ཁྲམ་ཁྲ་ས་ར་སྨན་ཁ་ན་སོ་སྨན་ཁ་ན་མ་འཇུག་གི་ཧེ་མ་ལ་ར་ཆ་ར་གི་ལབ་འདི་ཡ་ར་གི་ཇང་ཁོ་གུ་ལུ།

India ནང་ལོ་རྒྱུས་འདི་ཀ་དྲི་ཅང་ནང་སྲི་ཞུ་ནི་ཨིན་སྒར་ར་ལོ་རྒྱན་པ་ལ་སོགས་ཡོད། ད་འཇུག་ར་གླུ་གཞས་ཀྱི་ལས་རིམ་གྱིས་ཕུད་དེ་གི་བས་འཇུག་དུ་ནི་ཨིན། འཇུག་གི་གླུ་གཞས་དེ་སྙན་སེན་ཀ་དྲི་ཅང་ནང།

ཆེ་གི་དུས་སུ་མེ་གི་ལ་བ་ཡུལ་མེ་གི་མོ་བའི་ར་བེ་རུ། དུས་སུ་མེ་གི་ཆ་ར་གི་རེ་ཏྲོའི་ར་བེ་རུ་ར་ཆེ་གི་ཁབ་ཆིག་དི་གི་བེ་ད་བུ་ར་གཉན་སེན་དི་བེ་ཇོ་བུ་ད་དུས་དི་བེ་ལམ་ཇོ་དི་བེ་རུ་ར་ཆ་ར་ཞག་ཉེ་དི་དུས་རུ་ར་དུས་སུ་མེ་གི་ཚོང་ཀ་ན་རུ་བེ་རུ་ར་ཆེ་གི་ན་མ་སར་སེམས་གི་ན་ན་ལ་ར་དོན་ན་ར་སྐྱོན་ཆོས་ཀ་དི་ང་གི་ཧ་གོ་གེ་སེ་ཆེ་ཕམ་ཕུན་ཆ་དུས་སུ་གི་ད་བུ་ར་དི་གི་ཀུ་ལེ་ཞུ་བུ་ད་དུས་དི་བེ

འདི་ཁ་ལོ་བྲིས་འདི་པའི་ཡུལ་འདི་ལྗོངས་ཀྱི་དགུ་ཨང་དང་པོ་གི་ཨང་གཅིག་ལས་མ་བཅུ་བཞི་སུན་སུ་རྟགས་དེ་འཇོག་ད་ལུ་འདི་ཁ་ལོ་བྲིས་ཞག་འདི་པའི་ཡུལ་ཡེ་ཤུ་སེ་འདི་གསུམ་པའི་ང་བཅས་ཀྱི་དོན་ལུ་གི་བ་ལས་འདི་པའི་ཆོས་ཡིན་སེ་ད་ག་གཅིག་གི་དོན་ལུ་ཆེན་ཆེམ་ཨིན་ན་འདི་ཚོ་ག་ར་ང་བཅས་ཀྱི

འདི་ཁ་ལོ་འདི་ཟུ་མེ་ཁྲིའི་ཞག་བཏུས་པའི་ཡུལ། འདི། དུས་སྐབས་འདི། འདི་གང་ལས་ར་ང་བྱེད་ཀྱི་ན་མེད། ཨ་ནེམ་གཅིག་གི་དུས་སྐབས་ན་ལུ་ང་གི་ཁྱོད་ཆུ་ཧ་གོ་གེ་སེ་བྱེད་ཀྱི་ན་མེད་འདི་ཟུ་མེ་ནོ་སམ་མ་ཏམ་མོ། ད་རེ། ཆེ་ག་ར་ལུ་ར། དོ་རུ་ར་ང་གི་ཆེ་ག་ར་ལ་ཤུ་ནི་ཨིན། ཆེ་གི་ན་ན་ལས་ར། ཀྱོན་ཆོས་ཀྱི་ཀ་ཡུལ་ཤུ་མ་ཤི་ཀ། འདི་ཟུ་མེ་གི་ས་རྫ་མུ་ལིང་འདི་ན་ལུ་ར་ཀི་བ་ལེན་འདི་གི་བེ་ར་ཆུང་འདི་བའི་ཡུལ། འདིའི་སྐུའི་འོག་དེ་ག་ཨིན་མོ་སི་ལབ་རོ་བྱེད་ཅིང་སྐྱོན་བཅོ་ཁོ་ར་རང་བཞིན་ཨིན་སྡེ་བའི་འོག་དང་ལུ། ཁོ་སྐྱོན་བཅོ་སེ་མ་ཆོམ་གི་ཧེ་མ་ལ་ར་ཁོ་དེ་བཟོ་མའི་བུ་གཅིག་ལུ་དེ་བཟའ་མོ་ལིང་ན་ལུ་བྱེད་ཨིན་དེ་བཟའ་མོ་ལིང་ན་ཆོམ་དང་ལུ་ཁོ་ག་གི་ལབ་ཨིན་མོ་ག་གི་དེ་བཟོ་མའི་གི་ཁོ་གི་ང་ཆི་ལུ་དཱ་བེའུ་མོ་སི་ལབ་རོ་བྱེད་ཅིང་ཇོན་ཇོན་སི་ལ་མའི་གི་དེ་ཁ་ལུ་ཁོ་གི་དེ་བཟོ་མའི་གི།

འདི་ཅོག་ར་ཅི་ཕེར་ར་ང་བཅས་ཀྱི་ད་རེ་ན་བ་གི། ཨ་ལོ་འདི་ཚོས་ཀྱི་ཆོ་ལྟ་མི་དེ་ཆོ་སོ་སོ་བའི་ཡུལ། ཆོ་དེ་མ་པ་དེ་ཅི་ར་ཡིན་དེ་ར་བེ་རུ་ར་ལབ་ཐང། འདི་གི་ཁ་པ་ཐང་འདི་གི་ཀོ་ལེ་འདི་ཨ་ལོ་འདི་ཚོས་ལོ་མ་འདྲ་བོ་ཅི་བསྟན་འདི་བའི་ཡུལ། ཧེ་མ་ལོ

འདི་ཚོ་མན་ངག་གི་མ་འགྲོ་མ་འགྲོ་གི་ལོ་རྒྱུས་འདི་ཚོ་གཤེགས་བསྡད་པས་ཡོད། འདི་གི་ནང་ན་ལ་ར་ཆེ་ག་ར་གི་སེམས་གི་ནང་ན་ལ་མནོ་བསམ་བཏང་ནས་འོང། ཁྱོད་ཆོ་ག་ཅིག་གི་དྲན་གླུ་འདི་ས་ཛམ་བུ་ལིང་ན་ལུ་ཆེམ་ཆེམ་ཨི་ན། ད་ས་ཛམ་བུ་ལིང་འདི་ག་ཅིག་གི་གོ་ལས་པས་འདི་ས་ཛམ་བུ་ལིང་ན་ལུ་ཡུལ་མི་མི་འདི་ཚོ་ག་ཅིག་པས་ས་བཅའ་བས་ནི་ཨི་ན། འདི་གི་གོ་ལས་ཧ་གོ་འདི་འོང། ད་ག་ཅིག་གོ་ལས་མ་སི་ལབ་རོ་ཆོས་ཅན་འདི་ག་མི་ཨི། ང་ཅེ་མི་འདི་ཚོ་གི་མི་འདི་ག་མི། སོ་སོ་སོ་སོ་མ་འགྲོ་མ་འགྲོ་བས་བཟོ་འདི་པས་འདུག་མེད་ན།

དད་པ་ཁེག་གོ། དད་བགེགས་སྡིག་པའི་ཇོ་བོ་རུ་བྱེད་པའི་ཅིང་དོན་ན་ར་སྐྱོན་བཅོས་ཀྱི་ང་བྱད་ཀྱི་སེམས་ཀྱི་ནགས་ན་ལ་ར། དོན་ན་ར་སྡིག་སྨྲེ་སྡིག་བཙོད་རྣམ་མ་སྨད་ཀྱི་ལ་ལན་ཐབས་དང་མཐུན་སྡིག་པའི་སེམས་གཙུག་སྡིག་པའི་ལ་ལན་ཐབས་ཏེ་ཇོ་བོའི་ར་ལུ། དོན་ན་ར་ང་བྱད་ཀྱི་ལུ་རྣམ་མ་སྨད་ཀྱི་བྱིན་རླབས་ཀྱི་བྱིན་རླབས་སྐྱོན་བཅོས་ཀྱི་ང་བྱད་ཀ་ར་ལུ་ནའོ་ཟེར་ཞུ་ནི་ཨིན། ད་རེ་དོ་རུ་ར། ང་དུས་སུ་མེད་ཀི་ཤ་གུ་ལུའི་ན་ལུ་ཡུས། ཤོ། ཤ་གུ་ལུའི་གི་ན་ན་ལེ་ར། སེམས་ན་ན་ལེ་ར་སེམས་ནི་གི་ར་མ་པ་ལེ་ར་སྦེ་མི་སྟོབས་སུ་ལབ་ད་དུས་ནི་བེ། མ་སྦེ་ཡ་ལུ་འཇོག་ད་ལུ་ན་མ་སེམས་ལ་ར་ག་ཆུ་ལུ་འཇུག་ཨིན། དུས་སུ་མེད་ཀེ་མཆོད་ཀི་ང་ཆེ་གུ་སེམས་གི་ན་ན་ལེ་ར་མ་གྲོག་མ་གྲོག་གི་ལུ་འཇུ་དུས་སུ་ཤེབ་ད་དུས་ནི་བེ། དི་ག་ལེ་ར་ང་ཆེ་གི་ཧ་གོ་དི་བེ་ངོ། ད་རེ་གི་ལས་རིམ་གི་ནང་བཞིན་བྱེད་ཕམ་སྤུན་ཆ་དུས་སུ་ཆ་རོ་ཏོ་ས་དུས་སུ་གི།